དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གི་བོད་ཟླ་དང་པའི་ཚེས་པ་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་གཉིས་པ་གི་ཚེས་ཉི་ཤུ་རྩ་དྲུག་གཟའ་ཟླ་བ་རེད་ང་བོད་རྒྱལ་ཡིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་ཀྱི་ཡོད། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན། ཁམས་དཀར་མཛེས་ཀྱི་ཕྱོགས་ཀྱི་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་དམངས་ཚོགས་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ལ་ཨ་མི་རི་ཀའི་བོད་ཀྱི་དམིགས་བསལ་འབྲེལ་མཐུད་སྐུ་ཚབ། ལྕམ། ཨུ་ཛི་རཱ་ཛཱ་ཡེ་ལགས་ཀྱིས་སེམས་འཚབ་ཀྱི་རྣམ་འགྱུར་བསྟན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང་ང། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཡོད་ཅེས་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་གྱི་གནས་ཚུལ་ཞུ་གི་འདུག་མཇུག་ཏུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཕྱི་ལོ་ཉིས་སྟོང་བཞི་གི་ལོ་གི་ཟླ་བ་གསུམ་པའི་ཚེས་བདུན་ནས་བཅུ་དགུ་གི་བར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྙིང་ཐིག་སྔོན་འགྲོ་གི་ཀུན་བཟང་བླ་ཞལ་ལུང་སོགས་ཀྱི་བཀའ་ཁྲིད་སྩལ་དུས་ཀྱི་ཚན་པ་ལྔ་པ་ཞིག་གི་དགོངས་དོན་མཚམས་སྦྱོར་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཁམས་དཀར་མཛེས་ཀྱི་ཕྱོགས་ཀྱི་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་རྒྱ་ནག་གིས་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ལ་ཨ་མེ་རི་ཀའི་བོད་ཀྱི་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨུ་ཟི་ར་ཛཱ་ཡེ་ལགས་ཀྱིས་ཐུགས་འཚབ་གསལ་སྟོན་གནང་འདུག་ཨ་མེ་རི་ཀའི་ཕྱི་སྲིད་ལྷན་ཁང་གི་སྤྱི་དམངས་བདེ་འཇགས་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་གི་དྲུང་ཆེ་གཞོན་པ་དང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་ལྕམ་ཨུ་ཛི་ར་ཛཱ་ཡེ་ཡིས་སྤྱི་ཚོགས་བརྒྱུད་ལམ X གི་ཐོག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆུ་རགས་གསར་རྒྱག་གི་ལས་གཞི་གི་གྲོང་སྡེ་གནས་སྤོར་དང་དགོན་པ་རྩ་མེད་བཟོ་བའི་ཉེན་ཚབས་ལ་བོད་མི་རྣམས་ཀྱིས་ངོ་རྒོལ་བྱས་རྐྱེན་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ལ་ཐུགས་འཚབ་ཆེན་པོ་ཡོད་ལུགས་གསུངས་འདུག་ལ། རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ལ་ངེས་པར་དུ་བརྩི་བཀུར་བྱེད་རྒྱུ་དང། གཙང་པོ་དང་ས་ཞིང་བདག་གཉེར་སྲིད་ཇུས་ཀྱི་འཆར་འགོད་ལག་བསྟར་གྱི་ནང་ང་བོད་པ་ངེས་པར་དུ་འཇུག་དགོས་རྒྱུ་རེད་ཅེས་གསུངས་འདུག་དེ་བཞིན་དུ། ལྕམ་ཨུ་ཛི་ར་ཛཱ་ཡེ་གིས་མུ་མཐུད་གསུངས་དོན་ལ། ལོ་ངོ་བརྒྱ་ཕྲག་མང་བའི་ལོ་རྒྱུས་ལྡན་པའི་དགོན་སྡེ་དེ་ཚོ་ནི་བོད་བརྒྱུད་ནང་བསྟན་གྱི་དགེ་འདུན་པ་ཚོ་གི་བཞུགས་གནས་ཡིན་པ་དང་དེ་ཚོ་གི་ནང་ཚབ་སྒྲིག་ཐབས་མེད་པའི་བོད་ནང་གི་རྩ་ཆེའི་རིག་གཞུང་གི་ཤུལ་བཞག་བདག་གཉེར་གནང་བཞིན་ཡོད་སྟབས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས། དེ་བཞིན་སྐད་ཡིག་གི་ངོ་བོ་སྲུང་སྐྱོབ་བྱེད་རྒྱུར་ཨ་མི་རི་ཀས་བོད་མི་ཚོ་ལ་རྒྱབ་སྐྱོར་གནང་གི་ཡོད་ཅེས་གསུངས་འདུག་ཡང་ཆུ་རགས་གསར་རྒྱག་དང་འབྲེལ་བའི་རྒྱ་ནག་གི་ལས་གཞི་དེར་ངོ་རྒོལ་བྱས་རྐྱེན་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་དམངས་ཚོགས་འཛིན་བཟུང་བྱས་པ་ཁག་ལ་འདྲི་རྩད་བྱེད་འགོ་བཙུགས་ཡོད་པ་དང་འདྲི་རྩད་བྱེད་སྐབས་གཅར་རྡུང་བཏང་སྟེ་སྨན་ཁང་ལ་སྐྱེལ་དགོས་བྱུང་བའི་གནས་ཚུལ་ཡང་བྱུང་ཡོད་སྐད། འཇུ་བཟུང་བྱས་པའི་བོད་མི་ཁག་ཅིག་དབོན་པོ་སྟོད་ཀྱི་ཉེན་རྟོག་ལས་ཁུངས་སུ་བཅུག་པ་དང་མི་མང་ཆེ་བ་སྡེ་དགེ་རྫོང་གི་བཙོན་ཁང་རྙིང་བ་ཞིག་ལ་བཅུག་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན་བོད་མི་བཀག་ཉར་བྱེད་ས་ལ་ཆུ་ཁོལ་སྤྲད་པ་ལས་ཟ་མ་སྤྲད་མེད་པས་བཀག་ཉར་བྱས་ཏེ་ཉིན་གཉིས་ཀྱི་རིང་ལ་ཟ་མ་མ་སྤྲད་པར་དྲན་མེད་དུ་བརྒྱལ་བ་ཡང་བྱུང་ཡོད་འདུག། ད་ལྟ་དགུན་དུས་གནམ་གཤིས་གྲང་ངར་ཆེ་བའི་དུས་ཚོད་ཡིན་པས་བཙོན་ཁང་ནང་ཧ་ཅང་གྲང་མོ་ཡོད་འདུག་དེ་མིན་ཡང་མི་རེ་རེ་བཞིན་འདྲི་རྩད་ནན་པོ་བྱེད་ཀྱི་ཡོད་པ་དང་དྲི་བར་ལན་འདེབས་མ་བྱས་པ་ཡིན་ན་འགྲམ་ལྕག་གཞུས་པ་དང་གཅར་རྡུང་དྲག་པོ་བཏང་བའི་གནས་ཚུལ་བྱུང་ཡོད་པས་ཧ་ལམ་འདྲི་རྩད་བྱས་པའི་མི་ཚང་མ་ལ་གཅར་རྡུང་བྱས་འདུག་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་སྨན་ཁང་ལ་སྐྱེལ་བའི་དབོན་སྟོད་དགོན་པ་གི་དགེ་འདུན་པ་ཞིག་ལ་གཅར་རྡུང་བྱས་ནས་སྐད་ཆ་ཡང་བཤད་མི་ཐུབ་པའི་གནས་སྟངས་ཆགས་འདུག་བོད་མི་དོ་དམ་བཀག་ཉར་བྱེད་ས་གི་དབོན་སྟོད་ཁུལ་དུ་ཕྱི་ཕྱོགས་ནས་ཆེད་མངགས་བཏང་བའི་ཉེན་རྟོག་པ་ཧ་ཅང་མང་བོ་སླེབས་ཡོད་པ་དང་ཕྱི་ནས་ཡོང་བའི་ཉེན་རྟོག་རུ་ཁག་རེ་རེ་བཞིན་གྲོང་ཚོ་རེ་རེ་གི་ནང་ལྟ་སྲུང་གི་ལས་འགན་བླངས་ཏེ་དྲག་གནོན་བྱེད་བཞིན་པ་དང་ཡང་དབོན་པོ་སྟོད་དང་ཡེ་ན་དགོན་ཁུལ་དུ་ཏོག་དབྱིབས་འགོས་ནད་ཁྱབ་གདལ་བྱེད་པའི་སྐབས་བཀག་སྡོམ་བྱས་པ་བཞིན་མི་སུ་གཅིག་ཀྱང་ཁང་པ་གི་ཕྱི་ལ་ཐོན་མི་ཆོག་པ་བཟོས་འདུག། རིང་མིན་བོད་མིའི་རང་དབང་སྒེར་ལངས་ཀྱི་གསུམ་བཅུའི་དུས་དྲན་དང་ཉིས་སྟོང་བརྒྱད་ལོ་གི་གསུམ་པ་གི་ཚེས་པ་བཅུ་བཞི་གི་ཉིན་ལྷ་སར་ས་བྱི་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་དུས་ཚོད་སླེབས་ལ་ཉེ་བར་བརྟེན་ཉེན་རྟོག་པ་གི་འཛིན་བཟུང་བྱས་པའི་དགེ་འདུན་པ་ལ་འདྲི་བཤེར་བྱེད་སྐབས་དྲག་སྤྱོད་པ་ཟེར་བའི་མིང་བཏགས་ནས་ཁོང་ཚོས་གསུམ་གཅིག་བཞི་ཟེར་བའི་དྲག་ཟིང་སློང་རྩིས་བྱེད་ཀྱི་ཡོད་ཚུལ་གྱི་ཉེས་འདོགས་བྱས་འདུག། དོན་དངོས་ཀྱི་ཐོག་དམིགས་བསལ་སྦྱོང་བརྡར་སྤྲད་པའི་ཉེན་རྟོག་དམག་མི་སླེབས་པ་དང་ལམ་སང་འཛིན་བཟུང་བྱས་པ་མ་ཟད་ད་དུང་དགེ་འདུན་པ་དང་གྲོང་ཚོ་གི་མང་ཚོགས་འཛིན་བཟུང་བྱེད་སྐབས་ཞུ་བ་འཐེན་པ་ལས་ཉེན་རྟོག་པ་ལ་དྲག་པོ་གི་འཐབ་རྒོལ་གྱིས་འཛིང་རེས་བྱས་པ་སོགས་ཀྱི་གནས་ཚུལ་བྱུང་མེད་ན་ཡང་ད་ཆ་ཁོང་ཚོས་དྲག་སྤྱོད་པ་ཟེར་བའི་ཉེས་མིང་བཙུགས་ཡོད་པ་འདི་ནི་ཞེད་སྣང་སྐྱེ་དགོས་པ་ཞིག་ཡིན་ཞེས་གནས་ཚུལ་མཁོ་སྤྲོད་པ་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་ཡོད། གཞན་ཡང། དབོན་སྟོད་ཁུལ་དང་ཡེ་ནཱ་དགོན་པ་སོགས་ཀྱི་མི་ཡིན་ཕྱིན། ཁོང་ཚོ་གི་སྤུན་མཆེད་གཞུང་གི་ལས་བྱེད་ཡིན་ན་ཁ་པར་གྱི་ཐོག་ནས་ཉེན་བརྡ་བཏང་ཡོད་པ་དང་གལ་སྲིད་ཁ་ལ་མ་ཉན་ན་སྒྲིག་གཞི་གི་ལམ་ལུགས་བཞིན་གླ་ཕོགས་གཅོག་རྒྱུ་དང་རྒན་ཕོགས་གཅོག་རྒྱུ་ཡིན་པ་སོགས་བརྗོད་འདུག་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་བརྡ་འཕྲིན་གྱི་བརྡ་རྟགས་ཕྲན་བུ་ཡོད་རུང་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་བརྡ་རྟགས་མེད་པ་དང་ད་ལྟ་སྨན་ཁང་དུ་སྐྱེལ་བའི་མི་ཚོ་དང་ཕྱི་ཕྱོགས་སུ་འབྲེལ་བ་མེད་པ་བཟོས་པའི་ཐོག་སྨན་བཅོས་བྱས་ཟིན་པའི་མི་དག་ཀྱང། སྨན་ཁང་ནས་ལོག་མ་བཅུག་པར་ཉེན་རྟོག་པ་གི་ལྟ་ཞིབ་ཀྱི་འོག་ཏུ་བཞག་ཡོད་འདུག་སྨན་ཁང་འདི་ཡང་བཀག་ཉར་ཁང་ལྟ་བུ་ཆགས་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་བཞི་གི་ཉིན་མུ་མཐུད་གཅར་རྡུང་བྱས་པའི་མི་སྣ་སྨན་ཁང་དུ་འབྱོར་བཞིན་ཡོད་འདུག། གཞན་ཡང་ཁམས་སྡེ་དགེ་གི་དབོན་པོ་གི་དགོན་གྲོང་མི་དམངས་མང་ཆེ་བ་ཟིག་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ལ་ཁ་ན་དྲ་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཇེ་ནི་བྷེ་བྷི། Tremblay། ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་གྱི་དགོང་མོ་ཡིག་ཐོག་ནས་ལན་འདེབས་གསལ་བཤད་གནང་བའི་ནང་བོད་མི་འཇུ་བཟུང་དོ་དམ་བྱེད་པའི་ཐད་ལ་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་ཁ་ན་དྲ་གཞུང་གིས་སྡེ་དགེ་དབོན་པོ་གི་གནས་སྟངས་ཀྱི་ཐད་ལ་ལྟ་ཞིབ་ནན་པོ་གནང་བཞིན་ཡོད་པ་གསུངས་ཤིང་ཁ་ན་དྲ་གི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་སྨན་ཞོར་རང་དབང་དང་འདུ་འཛོམས་ཀྱི་རང་དབང་བེད་སྤྱོད་བྱེད་མཁན་བོད་མི་དོ་དམ་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་གནང་གི་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསལ་བཤད་གནང་འདུག། ཁ་ན་དྲ་གི་ཕྱི་སྲིད་ལས་ཁུངས་ཀྱིས་ཡིག་ཐོག་གསལ་བཤད་གནང་བའི་ནང། ད་དུང་ཁ་ན་དྲ་གཞུང་གིས་རྒྱ་ནག་ལ་བསམ་ཚུལ་དང་སྨྲ་བརྗོད་ཀྱི་རང་དབང་འདུ་འཛོམས་དང་མཉམ་འབྲེལ་བྱེད་པའི་རང་དབང། ཆོས་དད་རང་དབང་བཅས་ལ་བརྩི་བཀུར་དང་སྲུང་སྐྱོབ་ཁྱབ་སྤེལ་གཏོང་དགོས་པ་རྟག་ཏུ་འབོད་སྐུལ་གནང་བཞིན་ཡོད་ཅེས་དང། བོད་མིའི་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང། སྐད་ཡིག་སྲུང་སྐྱོབ་དང་རིག་གཞུང་གི་རང་དབང་ཐེ་བའི་བོད་མི་ཚོ་ལ་གནོད་གཞི་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ལ་ཐུགས་འཚབ་ཡོད་ཅེས་གསུངས་འདུག། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་འདུག་ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་ཡོ་རོབ་མཐུན་ཚོགས་ཀྱི་ལྟེ་གནས་སྦེལ་ཇམ་གྱི་རྒྱལ་ས་སྦི་རུ་སིལ་གྱི་ནང་གི་ཐོན་གསོལ་མགྲོན་ཁང་དུ་ཟླ་བ་འདིའི་ཚེས་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་གི་བར་ཉིན་གྲངས་གསུམ་གི་རིང་ཚོགས་ཀྱི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་འདུག་ལ། མཇུག་སྒྲིལ་མཛད་སྒོ་གི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་གཙོས་པའི་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་དང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ། ཧྥ་རན་སི་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ། རྒྱལ་ཁབ་འདྲ་མིན་བཞི་བཅུ་ཞེ་གཉིས་ཙམ་ནས་ཕེབས་པའི་ཚོགས་བཅར་བ་བརྒྱ་ར་བདུན་བཅུ་ལྷག་མཉམ་ཞུགས་ཀྱི་ཐོག།

ངས་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་བྱས་ཏེ་ཚོགས་བཅར་བ་ཡོངས་ལ་བོད་ཀྱི་བདེན་པའི་འཐབ་རྩོད་ལ་རྒྱབ་སྐྱོར་གནང་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ད་རེས་ཀྱི་ཚོགས་ཆེན་གྱི་དམིགས་ཡུལ་གཙོ་བོ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ལ་བོད་དོན་གྱི་ཐོག་རྒྱལ་སྤྱིའི་སྤྱི་ཚོགས་ནང་དོ་སྣང་དང་རྒྱབ་སྐྱོར་ཡོང་ཐབས་སུ་ལས་འགུལ་སྤེལ་ཕྱོགས་ཀྱི་ཐད་ལ་གྲོས་བསྡུར་དང་འཐབ་ཇུས་གནང་རྒྱུ་སོགས་ཀྱི་སྡིངས་ཆ་བསྐྲུན་རྒྱུ་དེ་རེད། བོད་ཀྱི་གནད་དོན་ནི་ཆབ་སྲིད་ཀྱི་གནད་དོན་ལས་ལྷག་པའི་མི་རིགས་ཤིག་གི་ཆོས་དང་རིག་གཞུང་སྲུང་སྐྱོབ་དང་འཚོ་གནས་ཐུབ་ཐབས་དང་འབྲེལ་བའི་གནད་དོན་ཅིག་ཆགས་ཀྱི་ཡོད། ང་ཚོས་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དང་བོད་དོན་ཞུ་གཏུག་ལས་འགུལ་ཁང་ནས་བོད་དོན་འཐབ་རྩོད་ལ་མུ་མཐུད་རྒྱབ་སྐྱོར་གནང་བར་བསྔགས་བརྗོད་ཞུ་རྒྱུ་དང་མ་འོངས་པར་ཡང་མུ་མཐུད་རྒྱབ་སྐྱོར་གནང་སྐྱོང་ཡོང་བའི་འབོད་སྐུལ་ཞུས་འདུག་ཡང་ཁོང་གིས་མུ་མཐུད་གསུངས་དོན་དུ། ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ར། ལོ་ངོ་སྟོང་ཕྲག་མང་བོའི་རིང་ལ་ཨེ་ཤི་ཡ་གི་ནང་གི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་ཀྱི་བར་ནས་རྒྱལ་ཁབ་ཟིག་ཆགས་ཡོད། ཡིན་ན་ཡང་ད་ཆ་བོད་འདི་རྒྱ་ནག་དམར་བོའི་གཞུང་གི་དབང་སྒྱུར་དང་གདུག་རྩུབ་ཅན་གྱི་སྲིད་བྱུས་ཀྱི་འོག་མུན་ནག་གི་དུས་རབས་ཤིག་ཏུ་གྱུར་ཡོད་པ་དང་དེའི་རྐྱེན་གྱིས་བོད་ལ་མདོ་དབུས་ཁམས་གསུམ་ནས་བོད་མི་བརྒྱ་ར་ལྔ་བཅུ་ང་བདུན་ནས་རྒྱ་ནག་གཞུང་གི་དྲག་གནོན་ལ་ངོ་རྒོལ་གྱི་རྣམ་པ་སྟོན་རྒྱུ་གི་ཆེད་དུ་རང་ལུས་མེར་བསྲེགས་གནང་ཡོད་ལ། བོད་མི་ཚོས་རང་ལུས་མེར་བསྲེགས་གནང་དོན་གཙོ་བོ་ནི་འཛམ་གླིང་མི་དམངས་ལ་རྒྱ་ནག་གཞུང་གི་དྲག་གནོན་གྱི་འོག་བོད་ནང་གི་གནས་སྟངས་ཛ་དྲག་དང་ཡ་ང་བ་ཞིག་ཡིན་པ་བརྡ་ལན་སྤྲོད་རྒྱུ་གི་ཆེད་དུ་ཡིན་པ་གསུངས་འདུག་དེ་བཞིན་དུ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་ད་རེས་ཀྱི་ཚོགས་ཆེན་གྱི་ཐོག་གཞོན་སྐྱེས་ཚོགས་བཅར་བ་མང་བོ་ཟིག་ནས་མུ་མཐུད་བོད་དོན་ལ་རྩེ་གཅིག་ཏུ་རྒྱབ་སྐྱོར་དང་བོད་ཀྱི་བདེན་དོན་དེ་བཞིན་རྒྱལ་སྤྱིའི་སྤྱི་ཚོགས་ནང་དོ་སྣང་དང་རྒྱབ་སྐྱོར་ཐོབ་ཐབས་དང་ལྷག་པར་དུ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་རྒྱུ་དང་བོད་རྒྱའི་དཀའ་རྙོག་སེལ་ཐབས་དང་བོད་མི་ཚོ་ལ་མུ་མཐུད་རྒྱབ་སྐྱོར་གནང་བར་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས་པ་དང་ཆབས་ཅིག་ཁོ་མོ་གིས་ད་རེས་ཀྱི་ཚོགས་འདུ་གི་ཐོག་བོད་པའི་གཞོན་སྐྱེས་མང་བོ་ཟིག་མཉམ་ཞུགས་གནང་བ་དེ་ནི་བློ་སྤོབས་སྐྱེ་འོས་པ་ཞིག་ར་བཟང་ཕྱོགས་ཀྱི་འགྱུར་བ་ཞིག་ལ་ངོས་འཛིན་གྱིས་མི་རབས་རྒན་པ་ཚོས་སོ་སོ་གི་ཆོས་དང་རིག་གཞུང་རྩ་དོན་གསོན་པོར་གནས་རྒྱུར

ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། བོད་མི་ཚོས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཡོད་ཅེས་ངོ་རྒོལ་སྐད་འབོད་བྱས་སོང། ངོ་རྒོལ་ལས་འགུལ་འདི་སྤེལ་དགོས་དོན་སྐོར་དང་འབྲེལ་ནས། ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་སུ་བཅར་འདྲི་ཞུས་པའི་ལན་འདེབས་ཞུས་པའི་ནང།

བོད་ཀྱི་མི་རིགས་དང་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་དང་བོད་ཀྱི་སྲོལ་རྒྱུན་གོམས་གཤིས་དེ་ཁོ་ཚོ་གིས་ད། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུའི་ཆེད་དུ་དེ་གའི་དགོན་པ་དང་གྲོང་ཚོ་ཁག་ཅིག་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བར། ས་གནས་དེ་གའི་མི་མང་གིས་ངོ་རྒོལ་བྱེད་སྐབས་འཛིན་བཟུང་བྱས་པས། ཛ་དྲག་གི་གནས་སྟངས་འདི་ལ་གདུང་སེམས་མཉམ་བསྐྱེད་བྱེད་རྒྱུའི་ཆེད་དང། རྒྱ་ནག་གཞུང་ལ་ཆུ་མཛོད་གསར་རྒྱག་བྱེད་རྒྱུ་འཕྲལ་དུ་མཚམས་འཇོག་བྱེད་དགོས་ཡོད་ཅེས་བརྗོད་ཀྱི་ཡོད་ཅེས་དང།

ཁམས་སྡེ་དགེའི་ནང་བོད་མི་གྲངས་གཅིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་ཡོད་པ་དང། ང་ཚོས་ཤེས་དགོས་པ་ཞིག་ལ། གློག་འདོན་ཆུ་མཛོད་དེ་ཡར་རྒྱས་ཀྱི་ཆེད་དུ་མ་ཡིན་པར། རྒྱ་ནག་གཞུང་གིས་ས་གནས་དེ་གའི་དགོན་རྙིང་གཙོ་བོ་གྱུར་པའི་དགོན་པ་དྲུག་དང། གྲོང་ཚོ་གཉིས་གནས་སྤོ་བྱེད་རྒྱུའི་བཙན་བཀའ་བཏང་བར། ས་གནས་བོད་མི་ཚོས་བློ་སྤོབས་ཆེན་པོའི་སྒོ་ནས་ངོ་རྒོལ་བྱེད་སྐབས།

ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅུ་ལ་གྱུར་པ་ཡིན། སྐབས་རྗེས་མ་གི་སྲིད་འཛིན་དུ་སྦེ་ཏིན་དང་ཡང་ན་ཁྲི་རན་ཕུ་གཉིས་ནས་སུ་ཞིག་སླེབས་ཀྱང་རུང་དཔལ་འབྱོར་གྱི་ཐོག་ནས་རྒྱ་ནག་དང་འགྲན་རྩོད་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པ་འགས་གསུངས་འདུག། གནས་ཚུལ་ནང་ཐོན་པར་གཞིགས་ན་ཨ་མེ་རི་ཀའི་ཕྱོགས་ནས་སྒོ་ཁྲལ་བཀལ་ནས་གཅིག་ལན་གཅིག་སློག་དང། འཕྲུལ་རིག་ཚད་བཀག་བཟོ་བ། མ་རྩ་འཛུགས་འཇོག་ཉུང་འཕྲི་གཏོང་བ་སོགས་སྲིད་འཛིན Biden གྱིས་རྒྱ་ནག་གི་ཐོག་གི་སྲིད་བྱུས་ལ་དམིགས་བསལ་དྲག་ཏུ་བྱས་ནས་ཡོད་འདུག་ལ། དམངས་གཙོའི་ཚོགས་པ་དང་སྤྱི་མཐུན་ཚོགས་པའི་བར་གྱི་ལྟ་ཚུལ་ལ་ཧེ་བག་ཡོད་ཀྱང་སྐབས་རྗེས་མར Biden དང་ཡང་ན Trump སུ་རུང་སྲིད་འཛིན་དུ་སླེབས་ཀྱང་རུང། ཨ་མི་རི་ཀའི་ཕྱོགས་ནས་རྒྱ་ནག་གི་ཐོག་ལ་འཛིན་པའི་ལངས་ཕྱོགས་སྔར་བས་ཀྱང་དྲག་ཏུ་འགྲོ་རྒྱུ་ཡིན་ལུགས། གནད་དོན་དབྱེ་ཞིབ་པ་འགས་ངོས་འཛིན་གནང་གི་ཡོད་ན། འདིའི་ཐད་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི Brookings Institution ཞེས་པའི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ Joshua Meltzer ལགས་ཀྱིས་གསུངས་ན། ཝ་ཤིང་ཐོན་གྱི་ཕྱོགས་ནས་སྤྲོད་རྒྱུ་གི་གནོན་ཤུགས་ཀྱི་ཁ་ཕྱོགས་གཅིག་པ་རེད་བསམ་གྱི་ཡོད་ཅེས་གསུངས་འདུག། རྒྱ་ནག་གིས་བལ་ཡུལ་གྱི་དམར་ཤོག་ཚོགས་པ་ལ་བསྐྱར་དུ་འབྲེལ་ལམ་འཛིན་ཕྱོགས་ཀྱི་ཐད་ལ་རྒྱ་གར་གྱིས་ལྟ་ཞིབ་གནང་གི་ཡོད་འདུག Foreign Affairs ཞེས་པའི་དྲ་ལམ་གྱི་སྟེང Jaideep Mazumdar ཟེར་བ་ཞིག་གིས་ཕྱི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་རྒྱུན་པར་སྐུ་ཚབ་ཆེད་གཏོང་བྱས་ནས་བལ་པོ་གི་དམར་ཤོག་ཚོགས་པ་དང་བསྐྱར་དུ་འབྲེལ་ལམ་འཛིན་ཕྱོགས་ལ་ཤུགས་སྣོན་རྒྱག་བཞིན་པར་རྒྱ་གར་གྱི་ཕྱོགས་ནས་ཡིད་གཟབ་གནང་གི་ཡོད་ལུགས་དང་དེ་ཡང་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོའི་ནང་རྒྱ་ནག་གི་སྐུ་ཚབ་སྐོར་ཁག་མང་པོ་ཞིག་ཐེངས་གསུམ་ལ་བལ་ཡུལ་དུ་འཚམས་གཟིགས་གནང་ཞིང། འདི་ལོ་གི་བདུན་ཕྲག་དྲུག་གི་དུས་ཡུན་གྱི་ནང་རྒྱ་ནག་གི་སྐུ་ཚབ་སྐོར་ཁག་ལྔ་ཀཏ་མན་གྲུ་ལ་འབྱོར་ཡོད་ཅེས་གསལ་སྟོན་བྱས་འདུག། ཐེངས་འདིའི་གོང་ས་མཆོག་གི་བཀའ་སློབ་ལམ་སྟོན་སྐུ་ནོར་གྱི་ལེ་ཚན་གྱི་ནང་དུ་གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཉིས་སྟོང་བཞི་གི་ལོ་གི་ཟླ་བ་གསུམ་པའི་ཚེས་བདུན་ནས་བཅུ་དགུ་གི་བར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྙིང་ཐིག་སྔོན་འགྲོ་ཀུན་བཟང་བླ་མའི་ཞལ་ལུང་སོགས་ཀྱི་བཀའ་ཁྲིད་བསྩལ་འདུག་པས་ཚན་པ་ལྔ་པ་ཞིག་གི་གོང་དུ་ཧོར་གཙང་འཇིགས་མེད་ཀྱིས་མཚམས་སྦྱོར་ཞུས་པ་ཞིག་ལ་གསན་རོགས་ཞུ། བོད་ཁ་བ་གངས་ཅན་གྱི་ལྗོངས་སུ་དར་འཕེལ་བྱུང་བའི་ས་དགེ་བཀའ་རྙིང་གི་ཆོས་བརྒྱུད་གང་ཞིག་ཡིན་ཀྱང། བླ་མ་གོང་མ་རྣམས་ཀྱིས་རང་རང་གི་དངོས་མྱོང་དང། བླ་མའི་མན་ངག་སོགས་ལ་བརྟེན་ནས། གང་ཞིག་རྩལ་དུ་བཏོན་ནས་འཆད་ཀྱི་ཡོད་མེད་ལྟ་བུའི་ཁྱད་པར་འབྱུང་གི་ཡོད་པ་ལས། སྤྱིར་བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱིས་ཞལ་ནས་གསུངས་པ་དང་བྱིན་གྱིས་བརླབས་པ། རྗེས་སུ་གནང་བ་བཅས་དེ་དག་གང་རུང་ལས་མ་འཕྲོས་པའི། ནང་པ་སངས་རྒྱས་པའི་ཆོས་ཚུལ་གཞན་ཞིག་ཡོང་ཐབས་མེད་པ་དང། སུ་ཞིག་གིས། རང་ཉིད་ཐེག་པ་ཆེན་པོའི་ཆོས་བརྒྱུད་འཛིན་མཁན་དུ་འདོད་ཀྱི་ཡོད་ན། ཤིང་རྟ་ཆེན་པོ་ཀླུ་སྒྲུབ་ཐོགས་མེད་གཉིས་ཀྱི་སློབ་བརྒྱུད་དང་བཅས་པ་དང། རིགས་པའི་དབང་ཕྱུག་ཕྱོགས་གླང་ཆོས་གྲགས་ཡབ་སྲས་དང། ལེགས་ལྡན་འབྱེད་དང་ཟླ་བ་གྲགས་པ། རྒྱལ་སྲས་ཆེན་པོ་ཞི་བ་ལྷ་ལ་སོགས་པའི་སྐྱེས་ཆེན་དེ་དག་གང་རུང་གི་དགོངས་འགྲེལ་གྱི་བསྟན་བཅོས་ཤིག་དང་འབྲེལ་ནས་ཡོད་པ་གཏན་འཁེལ་བ་སོགས་རྒྱུ་མཚན་ཕྱོགས་ཡོངས་ནས་བལྟས་ན། བོད་ཀྱི་ནང་པའི་ཆོས་བརྒྱུད་ཁག་ཕན་ཚུན་འབྲེལ་མེད་དོན་གཞན་ལྟ་བུར་རིས་སུ་གཅོད་པ་དེ་དག་བདག་ཕུང་གཞན་བརླག་གི་ལས་བརྩམས་པ་ཁོ་ན་ལས། དོན་གྱིས་ཆོས་བརྒྱུད་ཐམས་ཅད་ཀྱི་ཐོག་མའི་འགོ་ཁུངས་གཅིག་པ་དང། བར་གྱི་བརྒྱུད་རིམ་གཅིག་མཚུངས། མཐའ་མའི་དམིགས་ཡུལ་གཅིག་མཚུངས་ཡིན་པའི་དངོས་ཡོད་བདེན་པ་ལ་ཁྱད་གསོད་མི་གནང་བར། ཆོས་བརྒྱུད་ཕན་ཚུན་གྱི་བར་ལ་ཆབ་སྲིད་ཀྱི་རྣམ་འགྱུར་ལྟ་བུ་མིན་པར། སྙིང་ནས་གུས་བརྩི་བྱེད་རྒྱུ་དེ་ཧ་ཅང་གལ་འགངས་ཆེན་པོ་ཆགས་ཀྱི་ཡོད། དཔེར་ན་གསང་སྔགས་སྔ་འགྱུར་རྙིང་མ་བའི་ཆོས་བརྒྱུད་ལ་མཚོན་ནས་བཤད་ན། དུས་རབས་བརྒྱད་པའི་ནང་མཁན་སློབ་ཆོས་གསུམ་གྱི་སྐབས་ནས་མཁན་ཆེན་ཞི་བ་འཚོའི་ལྟ་གྲུབ་གཙོ་བོ་སྟེ། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པའི་ལྟ་བ་འཛིན་མཁན་ཡོད་འདུག་པར་བཤད་པ་དང། རྣམ་གྲངས་པའི་དོན་དམ་དང། རྣམ་གྲངས་མ་ཡིན་པའི་དོན་དམ་ཁས་ལེན་བྱེད་པ་སྟེ། རྒྱ་གར་ནས་བོད་དུ་བྱོན་པའི་པཎྜི་ཏ་སྨྲྀ་ཏི་ཛྙཱ་ན་ཀཱིརྟིའི་དྲུང་དུ་བཀའ་འགྱུར་གྱི་ལུང་གསན་མཁན་རོང་ཟོམ་ཆོས་ཀྱི་བཟང་པོས་ཀྱང་དབུ་མ་རང་རྒྱུད་པའི་ལྟ་བ་འཛིན་པར་སྔར་བྱུང་བོད་ཀྱི་མཁས་པ་ལྟ་གྲུབ་སྨྲ་བ་ཚོར་བཤད་སྲོལ་ཡོད་འདུག་ན་ཡང། ཀློང་ཆེན་རབ་འབྱམས་པ་དྲི་མེད་འོད་ཟེར་དང་ཀུན་མཁྱེན་འཇིགས་མེད་གླིང་པ། རྫ་དཔལ་སྤྲུལ་སོགས་ཕྱིས་ཀྱི་རྙིང་མའི་མཁས་གྲུབ་མཚན་ལྡན་དག་གི་གསུང་ལ་གཞིགས་ན། སྣང་སྲིད་ཀྱི་ཆོས་མཐའ་དག་གཞི་མེད་རྩ་བྲལ་ཡིན་ཚུལ་ནན་ཏན་གྱི་སྒོ་ནས་གསུང་བ་དེས་ནི། ཁོང་རྣམ་པས་ཐ་སྙད་དུ་ཡང་རང་མཚན་ཞལ་གྱིས་མི་བཞེས་པའི་དབུ་མ་ཐལ་འགྱུར་བའི་ལྟ་བ་འཛིན་གྱི་ཡོད་པ་ཤེས་རྟོགས་བྱ་ཐུབ་པ་ཞིག་ཡིན།

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་བརྒྱུད་ཁག་ཡོད་ཚད་ཀྱི་ཉམས་ལེན་མཐར་ཐུག་དེ་ནི། གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ་ཡིན་པ་གཅིག་མཚུངས་ཡིན་པ་དང། ཆོས་བརྒྱུད་རང་རང་གི་བརྡ་ཆད་དང་འགྲེལ་བཤད་སྐྱོན་སྟངས་སོགས་ཀྱི་དབང་གིས་མཚམས་རེར་མི་འདྲ་བ་ཅུང་ཟད་རེ་འབྱུང་གི་ཡོད་མོད་ཀྱི། དོན་གྱི་གནད་ལ་གཏུགས་ས་རྦད་དེ་གཅིག་ལ་འབབ་ཀྱི་ཡོད། བོད་ཀྱི་གསང་སྔགས་གསར་མ་བས་རྣལ་འབྱོར་བླ་ན་མེད་པའི་རྒྱུད་ལ་རྣམ་པ་བརྒྱད་དུ་གྲགས་པའི་ནང་ཚན་ཏེ། མ་རྒྱུད་འཁོར་ལོ་སྡོམ་པའི་སྐབས་སུ་གཉུག་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ་དང། ཕ་རྒྱུད་གསང་བ་འདུས་པའི་སྐབས་སུ་ཡང་གཉུག་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ་དང། གཉིས་མེད་ཀྱི་རྒྱུད་དཔལ་དུས་ཀྱི་འཁོར་ལོའི་སྐབས་སུ་ཡང་སྙིགས་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ། གཅིག་མཚུངས་ཆགས་ཀྱི་ཡོད་ཀྱང། རྩལ་དུ་འདོན་སྟངས་ཀྱི་སྟེང་ལ། རྒྱུད་སྡེ་རང་རང་གི་ཐབས་ཤེས་མི་འདྲ་བ་བེད་སྤྱོད་གཏོང་གི་ཡོད་པ་དེ་ཡིན། དཔེ་དེ་བཞིན་དུ། བོད་ཀྱི་ཆོས་བརྒྱུད་ཆེན་པོ་བཞིའི་ནང་ཚན་ཏེ། དཔལ་ལྡན་ས་སྐྱ་པའི་ཉམས་བཞེས་གོང་ན་མེད་པ་གསལ་སྟོང་ཟུང་འཇུག་དང། འཁོར་འདས་དབྱེར་མེད་ཀྱི་ལྟ་བ་གསུངས་པའི་སྐབས་སུ་ཡང། གཉུག་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ་དང། བཀའ་བརྒྱུད་པའི་ཕྱག་རྒྱ་ཆེན་པོ་གསུངས་པའི་སྐབས་སུ་ཡང། གཉུག་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ་དང། སྔ་འགྱུར་རྙིང་མ་བས་ཐེག་པ་རིམ་པ་དགུར་གསུང་གི་ཡོད་པ་དེ་ལ་ཡང། ནང་གསེས་ཀྱི་སྡེ་ཚན་གསུམ་སྟེ། ཉན་ཐོས་ཀྱི་ཐེག་པ་དང། རང་རྒྱལ་གྱི་ཐེག་པ། བྱང་ཆུབ་སེམས་དཔའི་ཐེག་པའམ་ཐེག་ཆེན་གྱི་ཐེག་པ་གསུམ་ལ། སྤྲུལ་སྐུ་ཤཱཀྱ་ཐུབ་པས་གསུངས་པའི་ཐེག་པ་གསུམ་དུ་འབོད་ཅིང། བྱ་རྒྱུད་དང་སྤྱོད་རྒྱུད། རྣལ་འབྱོར་གྱི་རྒྱུད་བཅས་ལ་ཀྲི་ཡ་དང་ཨུ་པ། ཡོ་ག་བཅས་དེ་དག་གསུམ་ནི། རྒྱལ་བ་རྡོ་རྗེ་འཆང་གིས་གསུངས་པའི་སྔགས་ཕྱི་ཡི་ཐེག་པར་འབོད་པ་དང། དེ་ནས་ཡོ་ག་དེ་ལ་ཡང་རྒྱུད་མ་ཧཱ་ཡོ་ག་དང་ལུང་ཨ་ནུ་ཡོ་ག། མན་ངག་ཨ་ཏི་ཡོ་ག་བཅས་དེ་དག་ནི། ཆོས་སྐུ་ཀུན་ཏུ་བཟང་པོས་གསུངས་པའི། གསང་བ་བླ་ན་མེད་པའི་ཐེག་པར་འགྲེལ་གྱིན་ཡོད་པ་སྟེ། ཆོས་ཀྱི་སྙིང་པོ་མཐར་ཐུག་པ་སྟེ། མན་ངག་རྫོགས་པ་ཆེན་པོ་དེ་ལ་ཡང། ནང་གསེས་སུ་དབྱེ་ན། སེམས་སྡེ་དང་ཀློང་སྡེ། མན་ངག་གི་སྡེ་བཅས་རིམ་པ་གསུམ་པོ་དེ་དག་ཐམས་ཅད་ཀྱིས། གཉུག་མའི་འོད་གསལ་རྩལ་དུ་བཏོན་ནས་གསུང་གི་ཡོད་པ་གང་ཞིག་ལ། རྩལ་དུ་འདོན་སྟངས་ཀྱི་ཐོག་ལ། ཁྱད་པར་མི་འདྲ་བ་ཡོང་གི་ཡོད་པ་སྟེ། དཔེར་ན་དེའི་ནང་གསེས་ཀྱི་མན་ངག་གི་སྡེ་ཡི་ལྟ་གྲུབ་སྟེ། འཁོར་འདས་སྤང་བླང་བྲལ་ཞིང་རེ་དོགས་དང་ཕྱོགས་ལྷུང་ཡིད་དཔྱོད་སོགས་ལས་འདས་པའི། གཞི་ཆོས་དབྱིངས་ཀ་དག་ཁྲེགས་ཆོད་དང། ལམ་ཐོད་རྒལ་ལྷུན་གྲུབ་བསྒོམ་པའི། འབྲས་བུ་བློ་འདས་རང་བྱུང་གི་ཡེ་ཤེས་སྐད་ཅིག་ལ་འཆར་བ་སོགས་གསུངས་པའི་སྐབས་སུ་ཡང།

གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
ཁམས་དཀར་མཛེས་ཀྱི་ཕྱོགས་ཀྱི་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ལ་ཨ་མེ་རི་ཀའི་བོད་ཀྱི་དམིགས་བསལ་འབྲེལ་མཐུད་སྐུ་ཚབ་པ། ལྕམ། ཨུ་ཟི་ར་ཟེ་ཡ་ལགས་ཀྱིས་སེམས་འཚབ་ཀྱི་རྣམ་འགྱུར་བསྟན་ཡོད། ཡང་ཆུ་རགས་གསར་རྒྱག་དང་འབྲེལ་བའི་རྒྱ་གཞུང་གི་ལས་གཞི་དེ་ལ་ངོ་རྒོལ་བྱས་རྐྱེན་དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་པ་ལ་འདྲི་རྩད་བྱེད་འགོ་བཙུགས་ཡོད་པ་དང་འདྲི་རྩད་བྱེད་སྐབས་གཅར་རྡུང་བཏང་སྟེ་སྨན་ཁང་ལ་བསྐྱལ་བའི་གནས་ཚུལ་ཡང་བྱུང་ཡོད་ཀི། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་ཆེན་ཐེངས་དགུ་པ་མཇུག་སྒྲིལ་གནང་འདུག། སྐབས་རྗེས་མ་གི་སྲིད་འཛིན་དུ Biden དང་ཡང་ན Trump གཉིས་ནས་སུ་ཞིག་སླེབས་ཀྱང་དཔལ་འབྱོར་གྱི་ཐོག་ནས་རྒྱ་ནག་དང་འགྲན་རྩོད་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པ་གིས་གསུངས་འདུག། ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཊོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན་རླུང་འཕྲིན་ལས་རིམ་ཁག